དེ་ལ་ལུང་པ་དེའི་ནང་ལ་སྐྱུ་རུ་ར་བཏབ་མཁན་གྱི་གང་ཟག་འོ་མ་རྐྱང་རྐྱང་བླུགས་དེ་ཉིད་སྐྱུ་རུ་ར་བཏབ་ཉིན་ལུང་པ་དེ་འདྲ་ཡོད་ས་རེད་བ། འོ་དེ་འདྲ་ཞིང་བཏབ་མཁན་གྱི་གང་ཟག་དེ་ཚོས་འོ་མ་བླུགས་བཞག་པའི་སྐྱུ་རུ་ར་དེ་ཕལ་ཆེར་མངར་མོ་རྐྱང་རྐྱང་བྱུང་གི་རེད་ཡོད་ས་ཁོ་རང་ཚོ་རྟག་པར་ཞིག་འོ་མ་བླུགས་ནས་བཏུང་བ་ཡིན། སྐྱུ་རུ་ར་དེ་བྱས་ཙང་ཁོ་རེ་སྐྱུ་རུ་ར་ཁོ་མངར་བ་མ་གཏོགས་སྐྱུ་རུ་ར་སྐྱུར་མོ་ཞིག་ཧ་ལམ་འཕྲད་མེད་ཡིན་པ་རེད། ཡིན་དུས་ད། དེ་འདྲའི་ཕྱི་རྒོལ་ཞིག་གིས། ཕྱི་རྒོལ་ཟེར་ན་མ་གཞི་དེ་ནི་ལུང་པ་དེ་ན་ཡོད་མཁན་གྱི་གང་ཟག་དེ་ཚོས་སྐྱུ་རུ་ར་ཁོ་རོ་སྐྱུར་མོ་ལ་མ་མཐོང་བ་ཡིན་པ་རེད། མ་མཐོང་བ་ཡིན་ཙང་སྐྱུ་རུ་འོ་མས་ཤིང་ལས་སྐྱེས་པའི་སྐྱུ་རུ་ར་ཆོས་ཅན་མངར་མོ་ཡིན་ཏེ་སྐྱུ་རུ་ར་ཡིན་པའི་ཕྱིར་ཟེར་ན། དེ་ལ་ཡང། དེ་འདྲའི་ལུང་པ་དེ་སྡོད་མཁན་གྱི་གང་ཟག་ཚོ་ལ་ལྡོག་ཁྱབ་གྲུབ་པ་དང། དེ་བ་ད་དང་མི་མཐུན་ཕྱོགས་ལ་མ་མཐོང་ཙམ་གྲུབ་པའི་ཕྱིར་ཕྱོགས་ཆོས་གྲུབ་ཅིང། འོ། མི་མཐུན་ཕྱོགས་ལ་མ་མཐོང་ཙམ་གྲུབ་པའི་ཕྱིར་འོ། དེ་རེད་བ། སྐྱུ་རུ་རའི་རྟགས་ལས་དེ་འདྲའི་ཤིང་ལས་སྐྱེས་པའི་སྐྱུ་རུ་ར་རོ་མངར་བ་དང་ལྡན་པ་དཔོག་རིགས་པར་ཐལ། རྟགས་ཡང་དག་ཡིན་པར་ཐལ་རེད་མ་མཐོང་ཙམ་གྱི་ལྡོག་ཁྱབ་གྲུབ་ཕྱོགས་ཆོས་གྲུབ་པ་གང་ཞིག། འདོད་བའི་ཚེ་ན་སྐྱུ་རུ་རའི་རྫས་ལ། རྫས་དེ་ལ་གཅིག་རོ་མངར་བ་མཐོང་བས་གཞན་ལ་ཡང་རོ་དེ་འདྲ་ཡོད་པས་ཁྱབ་པ་ཚད་མས་ངེས་པ་མི་རིགས་རིགས་པ་མ་ཡིན་པར་ཐལ་ཟེར་ད་ག་རེ་ཟེར་ན་སྐྱུ་རུ་ར་ཡིན་ན་མངར་མོ་ཡིན་པས་ཁྱབ་པ་དེ་རྟོགས་ཡས་མི་འདུག་མེད་དེ་ལུང་པ་དེ་ན་ཡོད་པའི་སྐྱུ་རུ་ར་མ་ཡིན་ལུང་པ་གཞན་ན་ཡོད་པའི་སྐྱུ་རུ་ར་སྐྱུ་རུ་ར་ནི་རས་ཤག་སྐྱུར་མོ་དེ་འདྲ་ཞིག་ཡོད་རེད་བ། ཡུལ་དང་དུས་དང་དེ་འདྲ་བ། གཞན་ལ་ཡང་རོ་དེ་འདྲ་ཡོད་པས་ཁྱབ་པ་ཚད་མས་ངེས་རིགས་པ་མ་ཡིན་པར་ཐལ། ལུང་པ་སོ་སོའི་ས་ཡག་ཉེས་དང། དུས་ཚིགས་དབྱར་དགུན་དང། ཞིང་ལས་བྱེད་ཡག་ཉེས་ཀྱི་ཁྱད་པར་གྱིས་སྐྱུ་རུ་ར་ཁོ་རང་རང་ལ་ཡང་འདུ་བྱེད་ཀྱི་ཁྱད་པར་ལས་ཟེར་ན་རྒྱུ་རྒྱུའི་ཁྱད་པར་ལས། རྒྱུའི་ཁྱད་པར་ལས་སྐྱུ་རུ་རའི་རྫས། འགའ་ཞིག་ལ་རོ་མངར་མོ་ཡོད་འགའ་ཞིག་ལ་སྐྱུར་མོ་ཞིག་ཡོད་རེད་ཡིན་ཙང་སྐྱུ་རུ་ར་ཡིན་ན་རོ་མངར་ལྡན་པའི་ཁྱབ་པ་ཁོ། མ་ཁྱབ་པ་དེ་མངོན་སུམ་གྱིས་གྲུབ་ཐུབ་དགོས་རེད་བ་ཟེར་ཡ་རེད་དེ་ལ་མངོན་སུམ་གྱིས་སྟོན་ཐུབ་དགོས་རེད་ཟེར་ཡ་རེད་བ། ནུས་པ་ཆེ་ཆུང་དེ་ཐ་དད་པ་མངོན་སུམ་ལ་སྣང་བའི་ཕྱིར། འོ་དེ་རོ་སྐྱུར་བ་དང་འཇུ་སླ་བ་དང་ནད་ཞི་བའི་ནུས་པ་སོགས་སོ་ཟེར་རེད་བ་རེད་བ། ཡུལ་ལ་སོགས་པའི་ཁྱད་པར་ལས་རྫས་ལ་ནུས་པ་ཐ་དད་སྣང་ཟེར་འོ་དེ་ཁྱད་པར་ལས་སོགས་ཟེར་སོགས་ཁོངས་ཀྱི་ནང་ལ་རོ་སྐྱུར་བ་དང་འཇུ་སླ་བ་དང་ནད་ཞི་བའི་ནུས་པ་སོགས་སོ་བྱེད་ད་ཡུལ་དེ་བ་རྣམས་ཀྱིས་ད་ཁ་ཅིག་ལན་བརྒྱབ་པ་རེད་དེ་ལུང་པ་དེ་ན་ཡོད་མཁན་གྱི་གང་ཟག་རྣམས་ཀྱིས་དེ་འདྲའི་རྟགས་དེ་ལ་དེ་འདྲའི་རྟགས་དེ་བཀོད་སོང་ན་གང་ཟག་དེ་བ་སྙིང་བོ་ལྡོག་ཁྱབ་གྲུབ་པ་རེད། ཡིན་ན་ཡང། སྤྱི་བཏང་གི་དེ་ལ་གང་ཟག་གཞན་དག་གི་སྐོར་ལ་ཁྱབ་པ། ངེས་ཀྱི་མ་རེད། སྐྱུ་རུ་ར་ཡིན་ན་འོ་རོ་མངར་བ་ཡིན་པས་ཁྱབ་པ་རྟོགས་དགོས་མ་རེད། ལུང་པ་དེ་བར་སྡོད་མཁན་གྱི་ལུང་པ་དེ་ཚོ་ལ་དེ། མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱིས་ལྡོག་ཁྱབ་གྲུབ་ཟེར་ཡག་ཡིན་པ་རེད། ཡུལ་དེ་བ་རྣམས་ཀྱིས་རྟགས་དེ་མི་མཐུན་ཕྱོགས་ལ་མ་མཐོང་ཡང། ཡུལ་གཞན་དུ་གནས་པ་རྣམས་ཀྱིས་མཐོང་བས་ཁྱབ་པ་འཁྲུལ་བ་རེད། ལུང་པ་གཞན་དག་ལ་སྡོད་མཁན་གྱིས་སྐྱུ་རུ་ར་ལ་སྐྱུར་མོ་ཡིན་པ་མཐོང་བ་ཡིན་ཙང་ཁྱབ་པ་འཁྲུལ་བ་རེད། དེ་དུས་སུ་ཡུལ་དེ་བ་རྣམས་ཀྱི་ངོ་རུ་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྲུབ་ན་ཁྱོད་རང་ངོ་དེའི

དེ་འདྲའི་སྐབས་ཡོད་ན་རྟགས་དང་དགག་བྱའི་ཆོས་ཀྱི་གཞི་མཐུན་མངོན་སུམ་གྱིས་གྲུབ་པ་ནམ་ཡང་མི་སྲིད་དགོས་རེད་དེ་ལ་རྟགས་དེ་ལ་ལྡོག་ཁྱབ་གྲུབ་ན། རྟགས་དེ་ཡིན་མཁན་སྒྲུབ་བྱའི་ཆོས་དེ་མ་ཡིན་མཁན་ཅིག་ག་དུས་ཡིན་ན་རྙེད་རྒྱུ་མེད་དགོས་རེད་མངོན་སུམ་གྱིས་གྲུབ་པ་ནམ་ཡང་མི་སྲིད་གོ། རེད་དེ། མི་སྒང་ཁའི་ཐོག་རྟགས་དེ་ལྡོག་ཁྱབ་གྲུབ་དགོས་བྱུང་ན་ནི་ཨེ་ནི། དེ་འདྲའི་རྣམ་གཞག་ཉམས་འགྲོ་བ་རེད། ཞེས་འོ། སྐྱེས་བུ་མཐའ་དག་གིས་མ་མཐོང་བར་གྲུབ་དགོས་ན་ནི་རྟགས་ཀྱི་རྣམ་གཞག་ཉམས་པར་འགྱུར་རོ། ཅེས་འོ་འདུག་སེ་རེད། ད་ལྷག་ལྡན་གྲུབ་པ་ཅན་དང་འདི་མི་འདྲ་སྟེ། ཡ་གི། ལུང་ཁ་བཞི་པ་ལ་བཀོད་དེ།